འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ། དོན་ལྡན་གྱི་མི་ཚེ་དེ་འཕྲོད་བསྟེན་ལ་ཐུག་ཡོད།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་བཟང་ན་བྱ་བ་ག་རེ་ཡིན་ཡང་སྒྲུབ་ཐུབ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས། འདི་ནི་ཁྱེད་ཀྱིས་ཐུབ་པའི་བྱ་བ་ཞིག་ཡིན་ལ། ཁྱེད་ལ་མེད་དུ་མི་རུང་བའི་གསོན་ཤུགས་སྦྱིན་བྱེད་ཀྱི་བདུད་རྩི་ངོ་མ་དེ་ཡིན།
འདི་མ་གཡུག། འདི་དང་ཁ་མ་བྲལ། འདི་མེད་ན་ཁྱེད་མེད། ཁྱེད་ཀྱིས་འདི་མ་གཡུག་ན། འདིས་ཁྱེད་རང་ནམ་ཡང་མི་བསླུ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས།
གཟའ་འཁོར་སྔོན་མ་ལ་ང་ཚོས་འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ་ཞེས་པའི་ལེ་ཚན་ནང། ས་བབ་མཐོ་ས་རུ་འགྲོ་དུས་མི་ཡི་ལུས་ཀྱི་ཤ་ཤོར་རྒྱུ་ལ་ཕན་རྒྱུ་ཡོད་པ་དང། དེའི་རྒྱུད་ནས་ཤ་རྒྱགས་པའི་རྐྱེན་གྱིས་ལུས་ལ་ཕོག་པའི་ན་ཚ་མང་པོ་ཞིག་གི་དཀའ་ངལ་ཆུང་དུ་གཏོང་ཐུབ་ཀྱི་ཡོད་པའི་སྐོར་གྱི་ཞིབ་འཇུག་གི་སྙན་ཐོ་ཞིག་སྐོར་ལ་སྙན་སྒྲོན་ཞུས་པ་ཡིན། དེ་རིང་གི་ལེ་ཚན་འདིའི་ནང་ལ་ཞིབ་འཇུག་དེའི་མགོ་འཁྲིད་མཁན Colorado གཙུག་ལག་སློབ་གྲྭའི་སྨན་དོན་གྱི་སྨན་རམས་པ Robert Roach ལགས་ལ་ཐད་ཀར་བཀའ་འདྲི་ཞུས་ནས་ཇི་ལྟར་བྱས་ནས་ས་བབ་མཐོ་ས་རུ་འགྲོ་དུས་ཤ་ཤོར་རྒྱུ་ཡོད་པ་དང།

ང་ཚོས་ཞིབ་འཇུག་འདི་འགོ་བཙུགས་ནས་ལོ་བཞི་བཅུ་མ་ཟིན་ཙམ་འགྲོ་གི་ཡོད་པ་དེའི་རིང་ལ་ས་བབ་མཐོ་སར་སྡོད་མཁན་མི་རྣམས་ཀྱི་ས་བབ་དེ་དང་ཅི་འདྲ་བྱས་ན་མཐུན་པོ་ཆགས་འགྲོ་གི་ཡོད་པའི་སྐོར་ལ་བལྟས་པ་ཡིན། ཉེ་བའི་ཆར་ལ་ཚན་རིག་པ་རྣམས་ཀྱིས་ཤེས་རྟོགས་བྱུང་དོན་ལྟར་ཡིན་ན་ས་མཐོ་སར་སྡོད་མཁན་བོད་མི་དང། ཨི་ཐོ་པི་ཡ། ལྷོ་ཨ་མི་རི་ཀའི་གླིང་ཕྲན་ནང་གི་སྡོད་མཁན་མི་ཚོའི་རིགས་རྒྱུད་སྐྱེལ་འདྲེན་གྱི་ཐོག་ནས་ས་བབ་དེ་ཚོ་དང་མཐུན་རྒྱུ་ཡོད་པ་ཤེས་སོང། ཁོང་ཚོ་ཡི་ལུས་ཀྱི་ཕུང་ཁྲག་ལ་རིམ་བཞིན་འགྱུར་བ་སོང་ནས་ས་བབ་མཐོ་ས་ལ་ཡོད་པའི་དཀའ་ངལ་རྣམས་སེལ་འགྲོ་བ་དང་འཕྲོད་བསྟེན་བཟང་པོ་ཡོང་བའི་ནུས་པ་ཅན་དུ་འགྱུར་བ་ང་ཚོས་ངོས་འཛིན་བྱས་ཡོད། ཤོད་སྲོལ་ལྟར་ན་བོད་མཐོ་སྒང་དུ་སྡོད་མཁན་གྱི་མི་རྣམས་ཀྱི་ལུས་ཀྱི་ཟུངས་ཁྲག་གི་རྫས་ཀྱི་གྲུབ་ཆ་ཁག་ཅིག་ཆེས་གཏིང་རིང་ཤོས་ཀྱི་རྒྱ་མཚོའི་ནང་གི་སྲོག་ཆགས་ཀྱི་ལུས་ཀྱི་གྲུབ་ཆ་ཡི་གནས་སྟངས་དང་འདྲ་པོ་ཆགས་ཀྱི་ཡོད་པ་རེད།

གཅིག་བྱས་ན་ཁྲག་ཧ་ཅང་གར་པོ་ཆགས་ནས་ང་སྡོད་མི་ཐུབ་པ་ཆགས་སྲིད་ཀྱི་རེད། བོད་མི་རྣམས་རིགས་རྒྱུད་སྐྱེལ་འདྲེན་བྱས་ནས་ས་ཆ་དེ་དང་མཐུན་པོ་ཆགས་སོང་བར་བརྟེན་ནས་ཁོང་ཚོ་ལ་དཀའ་ངལ་དེ་ཡོད་མ་རེད། ཁོང་ཚོ་ཡི་ས་ཆ་དེ་དང་ཏག་ཏག་རན་པོ་ཡོད་པའི་ཁྲག་དམར་པོ་ཡི་འབུ་ཕྲན་ནང་གི Hemoglobin གྱི་ཚད་ཡོད་རེད། Hemoglobin ཟེར་བ་དེ་ཁྲག་དམར་པོ་ཡི་འབུ་ཕྲན་ཟེར་བ་ཡི་རྫས་གཅིག་ཡིན་པ་དང། དེ་ཡིས་དབུགས་རླུང་གཟུགས་པོ་ཡི་ཕྱོགས་གང་ས་གང་ལ་སྐྱེལ་འདྲེན་བྱེད་རྒྱུ་ཡོད་པ་རེད། ཞིབ་འཇུག་གི་རྒྱུད་ནས་ཤེས་རྟོགས་བྱུང་བ་ལྟར་ན

ཁོང་ཚོ་ནི་འཛམ་གླིང་ནང་ནས་ས་བབ་མཐོ་ས་ལ་སྡོད་རྒྱུ་ལ་ཆེས་ཡག་ཤོས་དེ་རེད། འཛམ་གླིང་གི་ལུས་རྩལ་བ་སུ་ཞིག་བོད་ལ་འགྲོ་ནས་བོད་མི་དང་འགྲན་ཐུབ་མཁན་ཞིག་ཡོང་གི་མ་རེད། བོད་ནང་ལ་རིར་འཛེག་དགོས་ན་བོད་མི་ལས་ལྷག་པའི་མི་ཞིག་ཡོད་མ་རེད། བྱས་ཙང་འགྲོ་བ་མི་ཡི་རིགས་ནང་ནས། ཁོང་ཚོ་ནི་ས་བབ་མཐོ་སའི་ཁོར་ཡུག་དུ་ཏག་ཏག་རན་པོ་ཡོང་མཁན་གཅིག་པོ་དེ་རེད།
མི་འགའ་ཤས་ཀྱིས་བོད་ཀྱི་རྒྱལ་ས་ལྷ་ས་ལ་སྐྱེས་པའི་རྒྱ་ཡི་བྱིས་པ་ཚོ་ཡི་སྙིང་ལ་སྐྱོན་ཡོད་པའི་གནས་ཚུལ་ཤོད་ཀྱི་ཡོད་པ་དེ་བདེན་པ་ཡིན་མིན་ཁོང་ལ་སྐད་ཆ་དྲིས་པར། ཁོང་གིས་ཞིབ་འཇུག་གི་བརྒྱུད་ནས་དེའི་སྐོར་ལ་ཞིབ་འཇུག་བྱས་མེད་པ་དང། འོན་ཀྱང་སྤྱི་བཏང་རྒྱ་མི་རྣམས་བོད་དུ་འགྲོ་དུས་འཕྲོད་བསྟེན་གྱི་དཀའ་ངལ་མང་པོ་འཕྲད་ཀྱི་ཡོད་པ་ངོས་འཛིན་བྱེད་ཀྱི་འདུག་སྤྱི་བཏང་རྒྱ་ནག་གཞུང་གིས་བོད་ནང་ལས་ཀ་བྱེད་མཁན་གཏོང་དུས་རྒྱ་ནག་ནང་གི་ལས་བྱེད་པ་ལས་གླ་ཆ་ཆེ་བ་སྤྲོད་ཀྱི་ཡོད་པ་དང། བོད་ནང་ལོགས་ནས་ཀྱང་མངའ་རིས་དང་ནག་ཆུ་སོགས་ས་བབ་མཐོ་ས་ལ་གཏོང་དུས་གླ་ཆ་དེ་ལས་ཆེ་བ་སྤྲད་ཀྱི་ཡོད་པ་རེད། འོན་ཀྱང་ས་བབ་མཐོ་ས་ལ་ས་སྐྱེས་རྡོ་སྐྱེས་བྱས་པའི་བོད་མི་རྣམས་ས་བབ་མཐོ་ས་ལ་འཕྲོད་བསྟེན་ཡག་པོ་ཡོང་གི་ཡོད་པ་ངོས་འཛིན་བྱེད་ཀྱི་ཡོད་པ་རེད། འབུམ་རམས་པ་རོ་ཆི་ལགས་ཀྱིས་ས་བབ་མཐོ་ས་ལ་སྡོད་མཁན་གྱི་སྤྱི་ཚོགས་ནང་ལ་ནད་ཚིལ་བསགས་པའི་མི་ཧ་ཅང་མང་པོ་མེད་པ་དང། གནས་སྟངས་དེ་ནི་ཐ་ན་ཨ་མི་རི་ཀའི་ནང་ཁོང་སྡོད་སའི་ཁོ་ལོ་རཱ་རྡོའི་ནང་ལ་ཡང་དེ་ལྟར་ཡོང་གི་ཡོད་པ་འགྲེལ་བརྗོད་བྱེད་ཀྱི་འདུག། ཁོ་ལོ་ར་ཀྲོ་ནི་ཨ་མེ་རི་ཁ་མངའ་སྡེ་གཅིག་སྒྲིལ་རྒྱལ་ཁབ་ནང་གི་ས་བབ་མཐོ་ཤོས་ཆགས་ཀྱི་ཡོད་པ་རེད། འགྲོ་བ་མི་དང་སེམས་ཅན་ཚང་མ་དུས་རབས་མང་པོ་ནས་ས་གནས་མི་འདྲ་བ་ལ་རང་སོ་སོའི་འཚོ་གནས་བྱེད་པ་དང། ཁོར་ཡུག་དེ་ཡི་གནས་སྟངས་དང་རང་གི་ལུས་བར་ལ་འབྲེལ་བ་ཟབ་མོ་བྱུང་བའི་བརྒྱུད་ནས་ས་གནས་དེའི་རང་གི་མིའི་རིགས་དེ་ས་ཆ་དེ་ལ་འཕྲོད་ཤོས་ཡོང་གི་ཡོད་པ་ཞིག་རེད། དེ་ལྟར་ས་བབ་མཐོ་ས་ལ་ནད་ཚིལ་བསགས་པའམ། ཚད་ལས་བརྒལ་བའི་རྒྱགས་པ་ཆགས་པའི་མི་ཉུང་བ་ཡོད་པ་དེ་ལྟར་ན་ཡང། འོན་ཀྱང་མི་ཚེའི་གོམས་གཤིས་ལ་འགྱུར་བ་སོང་ནས་སྲོལ་རྒྱུན་གྱི་ཟ་མ་མི་བཟའ་བ་དང། སྲོལ་རྒྱུན་ནས་ས་གནས་དེ་ལ་ཡོད་པའི་ངལ་རྩོལ་གྱི་བྱ་བ་མི་བྱེད་མཁན་ཡིན་ན། དཀའ་ངལ་ཡོང་རྒྱུ་ཡིན་པར་འགྲེལ་བརྗོད་བྱེད་ཀྱི་འདུག། But of course, if you go from eating Traditional Tibetan Food to ཨ་བརྗོད་མི་དགོས་པ་ལྟར་སྲོལ་རྒྱུན་གྱི་བོད་ཀྱི་ཟ་མ་བཞག་ནས་དེང་དུས་ཀྱི་མགྱོགས་ཟས་ཟ་མ McDonald གྱི་ཟ་མ་ལྟ་བུ་ཟ་བ་དང་གང་དུ་སོང་ནའང་རླངས་འཁོར་བཏང་ནས་ལུས་རྩལ་མ་བྱས་པར་འཚོ་བའི་གོམས་གཤིས་བསྒྱུར་བ་ཡིན་ན། བོད་ཡུལ་ནང་ཡོད་པའི་ཕན་ཐོགས་དེ་ཡི་ནུས་པ་ཐོན་གྱི་མ་རེད། དེ་ལྟར་བྱེད་མཁན་མི་སུ་ཡིན་ན་ཡང་ནུས་པ་ངན་པ་ཡིན་གྱི་རེད། དེང་སྐབས་བོད་ནང་སྔར་མེད་པའི་དཀའ་ངལ་གསར་པ་ཞིག་ལ། བོད་མི་མང་པོ་དང་ལྷག་པར་དུ་གྲོང་ཁྱེར་དུ་སྡོད་མཁན་གྱི་མི་མང་པོ་ལུས་རྒྱགས་པར་འགྱུར་བའི་དཀའ་ངལ་ཇེ་ཆེ་ནས་ཇེ་ཆེར་འགྲོ་བཞིན་ཡོད་པ་བོད་མི་རྣམས་ཀྱིས་བརྗོད་བཞིན་པ་ཞིག་རེད། སྨན་དོན་འབུམ་རམས་པ་དང་ཞིབ་འཇུག་པ་རོ་ཆི་ལགས་ཀྱིས་དཀའ་ངལ་འདི་སེལ་རྒྱུ་ལ་ཐབས་ལམ་གཅིག་ལས་མེད་པ་དེ་ནི་ཁོ་ཚོ་ཡི་ཟ་མ་ལ་འགྱུར་བ་གཏོང་དགོས་པ་དང།

ས་ཆ་གང་དུ་བསྡད་ནའང་ཕན་གྱི་མ་རེད། གསན་མཁན་རྣམ་པ་ཚོ་གཟའ་འཁོར་རྗེས་མ་ལ་ང་ཚོས་མུ་མཐུད་ནས་བོད་མི་རྣམས་དང་ཟས་ཀྱི་འབྲེལ་བའི་འཕྲོད་བསྟེན་གྱི་སྐོར་དང། དེ་བཞིན་ས་བབ་མཐོ་ས་ལ་མི་ཤ་རྒྱགས་པ་མི་ཆགས་པའི་རྒྱུ་མཚན་ཅི་འདྲ་བྱས་ནས་ཡོང་གི་ཡོད་པའི་སྐོར་ལ་ཁོང་ལ་དྲི་བ་ཞུས་པའི་ནང་དོན་མུ་མཐུད་ནས་ཉན་རོགས་ཞུ་རྒྱུ་ཡིན། ཁྱེད་ཀྱིས་ང་ཚོའི་འཕྲོད་བསྟེན་གྱི་གོམས་གཤིས་དང་དེང་དུས་ཀྱི་མི་ཚེ་ཞེས་པའི་ལེ་ཚན་འདི་ཉན་པར་བཀའ་དྲིན་ཆེ། ང་ལེ་ཚན་གཙོ་སྐྱོང་ཞུ་མཁན་ཡེ་ཤེས་རྡོ་རྗེ་ཡིན།